ཡང་སྐྱིད་ཆུ་ཆེ་དེ་ཀུ་ལ་རྗེ་སྨོན་ལམ་དཔལ་བ་གིས་ནས་བདེན་མཐུ་བརྗོད་བྱས་ནས་རྡོ་ལ་རྡོ་ལ་ཡི་གེ་བྲིས་ནས། ང་བྱང་ཆུབ་སེམས་དཔའ་ཡིན་ན་དེ་ཡི་མཐུ་ལ་བརྟེན་ནས་ཆུ་བོ་ཁྱོད་རང་ཕ་རོལ་ཏུ་ཕར་ལོག་ཤིག་ཟེར་ཏེ་ཀུ་ལ་ཆུ་བོ་ཕ་རོལ་ཏུ་ལོག་འགྲོ་ཡ། ང་ཚོ་ལྷ་ས་གཙང་པོ་དེ་ཡིན་ན་བོད་ལ་སླེབས་མ་མྱོང་མཁན་དེ་འདྲ་ཡིན་ན་ཉེན་ཁ་ཆེན་པོ་ཞེ་དྲག་ཡོད་རེད་ལྷ་ས་གྲྭ་བཞི་སྒང་ལ་ཁ་གཏད་ནས་ཡོང་གི་ཡོད་རེད་གྲྭ་བཞི་ལ་ཁ་གཏད་ནས་ཡོང་ནས་གྲྭ་བཞི་མ་ལེ་ཟེར་ཡག་ཡག་དེ་དེ་ལ་ཆུ་ལ་རགས་བརྒྱབ་ནས་ཧ་མ་དེ་ཡི་དེ་རགས་བརྒྱབ་རོགས་ག་རེ་ཟེར་དགོས་ན་གྲུབ། གྲུབ་ཐོབ་ཐང་སྟོང་རྒྱལ་པོས། གྲུབ་ཐོབ་ཐང་སྟོང་རྒྱལ་པོས་ལྷ་ས་ལ་ཟམ་པ་བཙུགས་དགོས་ཡོད་ཙང། གཙང་པོ་ལ་རགས་བརྒྱབ་བྱས་ནས་གཙང་པོ་དེ་ཞེང་ཁ་ཆུང་རུ་བཏང། ཞེང་ཁ་ཆུང་ས་དེ་ན་ལ་ལྕགས་ཟམ་བཙུགས་པ་རེད་བ། ལྕགས་ཟམ་བཙུགས་ནས་ཡུན་རིང་པོ་རང་བསྡད་ཡོད་མ་རེད་མཇུག་མ་ལྕགས་ཟམ་མེད་པ་ཆགས་པ་རེད་བ། ལྕགས་ཟམ་ནི་ལྔ་བཅུ་ང་ལྔ་ཡིན་ནམ་ཅིག་བཙུགས་ཡོད་རེད་གྲུབ་ཆེན་ཐང་སྟོང་རྒྱལ་པོ་གིས་ཁོ་རང་རང་དཀའ་ལས་རྒྱབ་ནས་བོད་ལ་ལྕགས་ཟམ་ལྔ་བཅུ་ང་ལྔ་བཙུགས་ཡོད་རེད་དེ་ནི་ཐོག་མ་ཐོག་མ་བཙུགས་ཡག་དེ་ལྷ་ས་ལྷ་ས་སྐྱིད་ཆུ་ལ་བཙུགས་ཁེལ་གྱི།

ཁ་སང་ཞེང་ཁ་ཆེན་པོ་མེད་པ་བྱས། ཞེང་ཁ་ནས། ཕ་རོལ་ཚུ་རོལ་དེ་ལྕགས་ཐག་གིས་སྙོབ་ཐུབ་ཡས་དེ་འདྲ་བཟོས་བཅུག་ནས། ཨ་ནི་ལྕགས་ཟམ་བཙུགས་པ་རེད་བ། དེ་མ་གཏོགས་ཞིག་པ་ལྷ་ས་ཁོ་རང་ལ་ཁ་གཏད་ནས་ཡོང་གོ། ཨ་ནི་མཚམས་མཚམས་ལ། ཆར་པ་ཆེན་པོ་པོ། རི་ལུང་ནང་ལ་ཆུ་ཆེན་པོ་ཞེ་དྲག་ཡོང་དུས་ཁོ་ལ་ཆུ་དེ་ལྷ་ས་ལ་བས་རགས་རྒྱག་བཅུག་ནས།

ཆུ་ལ་ཀུ་ཐི་ཀུ་ལ་ཆུ་གོང་གི་ཕ་རོལ་ཏུ་ཕར་ལྡོག་འགྲོ་ཡས། ལྷག་མ་ནོར་ཞེས་བྱ་ནི་ལོང་ག་ནས་འགྲོ་བས་དེ་འདྲ་བྱུང་བ་རེད་བ། ཨ་དེ་ཡང་བྱང་ཆུབ་ཀྱི་སེམས་ཀྱི་མཐུ་ལ་བརྟེན་ནས་བྱུང་བ་རེད་ཟེར། ད་བྱང་ཆུབ་ཀྱི་སེམས་ཀྱི་མཐུ་ཡོད་པ་ཡིན་ན། དེ་ན་ཆུ་བོ་དེ་འདྲ་ལྡོག་དགོས་བྱུང་སོང་ན་ཧཱུྃ་ཧཱུྃ་ཕཊ་ཕཊ་ཟེར་མ་དེ་དག་སྔགས་མ་བགྲངས་ནས་དེ་ཙམ་གྱིས་འགྲིག་པ་རེད་བ། དེས། བདེན་མཐུ་བརྗོད་པ་ཙམ་གྱིས་འགྲིག་འགྲིག་གོ། བྱང་ཆུབ་སེམས་དཔའ་རྟག་ཏུ་ངུས་བདེན་མཐུ་བརྗོད་པ་ཙམ་གྱིས་འགྲིག་འགྲིག་པ་རེད་བ། ཨ་དེ་འདྲ་ཡོད་དེ་ལྟོས་དེ་ཞེས་བྱ་བ་དག་མང་པོ་ཅིག་ང་རང་ཚོ་རྣམ་ཐར་བླ་མའི་རྣམ་ཐར་དེ་འདྲ་ལ་མང་པོ་ཡོང་གི་འདུག་བ།

ང་ཚོ་རྒྱལ་བ་འབྲོམ་སྟོན་པ་ཀྱི། སྐྱེ་བ་སྔ་མ་ཀྱི་སྔ་མ་དེ་འདྲ་ཡིན་པ་རེད་རྒྱལ་པོ་དད་པ་བརྟན་པ་དང་རྒྱལ་པོ་དཀོན་མཆོག་འབངས་ཟེར་འདྲ་མ་འདི་དག་སྐྱེས་རབས་ནང་ལ། བྱང་ཆུབ་ཀྱི་སེམས་ཀྱི་བདེན་མཐུ་བརྗོད་བྱས་ནས་མང་པོ་ཀྱི་དོན་བསྒྲུབ་ཡ་བདུན་པ་ཅི་བསམ་པའི་དོན་ཐམས་ཅད་འགྲུབ་པ་ཟེར་བ་དེ་ཡིན་པ་རེད། བརྒྱད་པ་དེ་ཡིན་ན་ས་སློང། མི་དང་མི་མ་ཡིན་གྱི་གནོད་པ་མི་ཚུགས་པ་ཟེར་དེ་རེད་གནོད་པ་དང་བར་ཆད་མི་ཚུགས་པ། བརྒྱད་པ་ནི་འཁོར་ལོས་སྒྱུར་རྒྱལ་ཆེན་དེ་མེད་ན་ད་ལྟ་ཡི་བསྐང་གསོའི་རྔ་རོལ་ལ་སོགས་པ་བཟླས་ན་ཆོས་དེའི་གྲངས་ཀྱང།

གནོད་མི་ཐུབ་པ་དང། རྣམ་པར་མི་འདོར་བའི་རྩི་ཟེར་མཁན་དེ་ལུས་ལ་བཅངས་པ་ཡིན་ན་དེ་ནི་ནད་ལ་སོགས་པ་ཡོང་གི་མེད་པ་རེད། རྩི་ཡི་རྒྱལ་པོ་ཆུ་ཞེས་བྱ་བ་ལུས་ལ་བཅངས་ན། སྦྲུལ་བྱེར་བ་དང། རྩི་ཡི་རྒྱལ་པོ་གཞན་གྱིས་ཀྱང་མི་ཐུབ་པ་ལུས་ལ་བྱུགས་ན། དགྲས་མི་ཐུབ་པ་བཞིན་བྱང་ཆུབ་ཀྱི་སེམས་དེ་ཡོད་ན་ཉོན་མོངས་པའི་ནད་སོགས་ཀྱིས་མི་ཐུབ་པར་གསུངས་པ་དང། ཉོན་མོངས་པ་དང་ནད་ལ་སོགས་པ་དེ་ཚོས་ཀྱིས་ནི་མི་ཐུབ་པ་ཡོང་གི་རེད། ཉོན་མོངས་པ་ཀྱིས་གནོད་བྱེད་ཀྱི་མ་རེད་ལ་ཉོན་མོངས་པས་འོང་གི་ནད་ལ་སོགས་པ་དེ་ཚོས་ནི་གནོད་པ་བྱེད་ཐུབ་ཀྱི་མ་རེད། དགེ་བཤེས་ཁམ་ལུང་པ་འཕན་པོ་ཡུང་བའི་ཕུར། བྱང་སེམས་བསྒོམ་བཞིན་བཞུགས་སྐབས། ཡུལ་དེའི་མི་མ་ཡིན་རྣམས་ཀྱིས་གནོད་པ་བྱེད་པར་བརྩམས་པ་ན་བཙན་ཞིག་གིས་ཁོང་གིས་ཁོ་རང་ལས། ཁོང་གིས་ཁོ་རང་ལས་ང་ཚོ་ལ་གཅེས་པར་བྱས་ནས་རྟག་ཏུ་ངུ་བཞིན་འདུག་པས་གནོད་པ་བྱེད་མི་ཕོད་ཞེས་སྨྲས་ཚུལ་དང་གཞན་ཡང་སྟོན་པ་ཐུགས་རྗེ་ཅན་གྱིས། བདུད་དམག་བྱམས་པའི་མཐུས་ཕམ་པར་མཛད་པ་དང་རྒྱལ་པོ་བྱམས་པའི་སྟོབས་ཀྱི་དུས་ཡུལ་གྱི་ཕྱུགས་རྫི་ལ། གནོད་སྦྱིན་མི་ཚུགས་རང་ཡང་ནས་བྱང་ཆུབ་ཀྱི་སེམས་དེ་ཡོད་པ་ལ་བརྟེན་ནས། བོན་པོ་ཀྱི་ཐུན་མོང་པོ་བརྗོད་ཚིག་གོ་ལའི་གད་ཁའི་བྱེད་མ་ཐུབ་ཆགས་རེད་པ་བོན་པོའི་ཐུན་མོང་པོ་བརྗོད་ནི་བོན་ནའང་གངས་རི་ཆེན་པོ་དེ་འདྲ་ལོག་ནི་མ་གནས་མཁའ་ཡོང་ཚིག་གོ་ལའི་གད་ཁའི་རིས་ལ་གནོད་པ་མ་བྱེད་ཅེས་ནི། མཐའ་གྲོ་ཡས་དེ་འདྲ་ཡོང་གི་འདུག་བ། དེ་ཚོ་བྱང་ཆུབ་སེམས་ཡོད་པས་དེ་ཡི་སྟོབས་ཀྱིས་བྱས་པ་རེད། མི་དང། མི་མ་ཡིན་པ་གང་གིས་གནོད་པ་བྱེད་ཐུབ་མ་རེད། དགེ་བཤེས་ཁམ་ལུང་པ་ཆོས་པའི་བྱང་ཆུབ་སེམས་བསྒོམས་ནས་བཞུགས་ཚིག་གོ་ལ་དེ་ཡི་ཁྲིད་ལས།

དངུལ་ཆུའི་རྒྱལ་སྲས་ཐོགས་མེད་བཟང་པོ་ལ་བར་ཆད་བྱེད་གར་འགྲོ་དུས་ཁོང་ལ་ཁྱོན་ནས་བྱེད་མ་ཐུབ། དངུལ་ཆུའི་རྒྱལ་སྲས་ཐོགས་མེད་བཟང་པོ་དེ་དུས་རྟག་ཏུ་བྱང་ཆུབ་ཀྱི་སེམས་ཐུགས་རྒྱུད་ལ་སྒོམ་བྱས་ནས། བྱང་ཆུབ་ཀྱི་སེམས་ཐུགས་དམ་གྱི་མཐིལ་དུ་བཟུང་ནས་བཞུགས་པ་ཡིན་ཙང། ཁོང་ལ་གནོད་པ་བྱེད་མ་ཐུབ། རྗེས་མ་བུ་སྟོན་ཐམས་ཅད་མཁྱེན་པ་སྙུང་ནས། རིམ་གྲོ་ག་རེ་བྱས་ནས་མ་ཕན་པར་གཏོ་དཔྱད་དེ་འདྲ་བྱས་ཏེ་ཁྱོན་ནས་མ་ཕན་པ་རེད་དེ། དེ་ནས་རྒྱལ་སྲས་ཐོགས་མེད་བཟང་པོ་གདན་འདྲེན་ཞུས་ནས། ཁོང་གིས་རང་གཅེས་འཛིན་ལ་དགྲར་བལྟས་གཞན་གཅེས་འཛིན། གཞན་གཅེས་འཛིན་དེ། ཐུགས་དམ་གྱི་མཐིལ་གྱི་བྱས་ནས་བསྒོམས་ཏེ་ཁོང་ལ་བུ་སྟོན་ཐམས་ཅད་མཁྱེན་པ་སྙུང་གཞི་ལས་ཡར་གྲོལ་བ།

དེ་འདྲ་ཡིན་ཙང་བྱང་ཆུབ་ཀྱི་སེམས་སྒོམ་པ་ཡིན་ན་ན་ཚ་དེ་འདྲ་ལས་དྲག་ཐོག་རེད། རྫས་སྔགས་མང་པོ་བྱས་ནས་སྔགས་བགྲང་པ་དེ་འདྲ་བྱས་པ་ལས་བྱང་ཆུབ་ཀྱི་སེམས་སྒོམ་པ་ཡིན་ན་དེ་ཕན་ཡོན་ཆེ་བ་ཡོང་གི། དགུ་པ་ནི། ས་ལམ་མྱུར་དུ་རྫོགས་པ་ཟེར་ཡས་དེ་རེད་བྱང་ཆུབ་ཀྱི་སེམས་མེད་པར་སྟོང་ཉིད་ཀྱི་ལྟ་བ་རྐྱང་པས་ཡེ་ཤེས་ལས་བསོད་ནམས་ཀྱི་ཚོགས་རྫོགས་མི་ནུས་ལ། ཚོགས་གཉིས་རྫོགས་ཤིང་སྒྲིབ་གཉིས་བག་ཆགས་དང་བཅས་པ་ས་ལམ་མྱུར་དུ་རྫོགས་མ་རྫོགས་དེ་བྱང་ཆུབ་ཀྱི་སེམས་ལ་རག་ལས་པ་རེད་སེམས་དེ་མེད་པ་ཡིན་ན་དགེ་བ་གཞན་མ་ག་ཚོད་བྱས་པ་ཡིན་ནའི།

སྐྱེས་བུ་དེ་བྱ་རོག་ལ་ཟས་ཁམ་གཅིག་ཙམ་ཞིག་བྱིན་པ་དེ་ལས་སླ་པོ་ཞེ་དྲག་རེད་དེ་ཁོ་རྒྱལ་སྲས་ཀྱི་སྤྱོད་པའི་ཁོངས་སུ་འཇོག་རུང་བ་དེ་ཡང་བྱང་ཆུབ་ཀྱི་སེམས་ཡོད་མེད་ལ་རག་ལས་པ་རེད། བྱང་ཆུབ་སེམས་ཀྱི་སྟོབས་ཀྱིས་ནི་བསམ་པའི་སྟོབས་ཀྱིས་བྱས་པ་རེད། དཔེར་ན་བྱང་ཆུབ་སེམས་ཁྱོན་ནས་མ་བཟུང་བ་བྱས་ནས་འཛམ་བུ་གླིང་གི་དཔལ་འབྱོར་ནི་ཡོངས་རྫོགས་གོམ་པ་བལ་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ལ་མཆོད་པ་ཕུལ་བྱས་བསྡད་པ་ཡིན་ནའི་ཁོ་དངོས་པོ་དེ་ཙམ་གྱིས་དངོས་པོའི་སྒོ་ནས་སྟོབས་ཆེ་བ་དེ་ཙམ་གྱིས་མ་གཏོགས་ཡོད་མ་རེད་བ་བྱང་ཆུབ་སེམས་ཀྱི་ཟས་བདེ་སྐྱེད་དེ་འདྲ་ཅིག་ཡིན་པ་ཡིན་ན།

ཉོན་མོངས་སྦྲུལ་དེ་རིལ་བ་ནི་ཇི་སྟེ་ཁྱིམ་པའི་ཁ་སྐྱེས་དུས། སྐྱེས་འདོད་ལ་བག་མི་འདོད་ཟེར་བ་དང་འདྲའོ། སྐྱེས་འདོད་ལ་བག་མི་འདོད་པས་ཡོང་གི་མ་རེད་བ་ཁོ། དུས་གསུམ་གྱི་སངས་རྒྱས་ཐམས་ཅད་བྱང་ཆུབ་ཀྱི་སེམས་མ་བསྐྱེད་པར་སངས་རྒྱས་པ་མེད་པས་བྱང་ཆུབ་ཀྱི་སེམས་མི་དགོས་པའི་སངས་རྒྱས་ཤིག་ཡོད་ན་སྔར་མ་གྲགས་པ་ཞིག་འོང་གི་ཡོད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ཁྱོན་ནས་མི་དགོས་པ་བྱས་ནས་སངས་རྒྱས་ཤིག་ཡོད་པ་དེ་ཁྱོན་ནས་ཡོད་མ་རེད་བ་དེ་ཡིན་ཙང་ནི། དེ་མ་ཤེས་པས་ས་དགེ་བཀའ་རྙིང་ཟེར་དེ་ས་སྐྱ་བ་ཡིན་ནའི་འདྲ་དགེ་ལུགས་པ་ཡིན་ནའི་འདྲ་བཀའ་བརྒྱུད་པ་ཡིན་ནའི་འདྲ་རྙིང་མ་པ་ཡིན་ནའི་འདྲ་དེ་ནི་བོད་ཀྱི་གྲུབ་མཐའ་ཆེན་པོ། བཞི་ཡོད་རེད་བ་བོད་ཀྱི་གྲུབ་མཐའ་ཆེན་པོ་གི་ནི་ཆོས་པ་མང་པོ་ཞིག་གིས་སངས་རྒྱས་ཉིད་འདོད་ཀྱི་ཡོད་རེད་སངས་རྒྱས་ཉིད་འདོད་ཀྱི་ཡོད་རེད་བྱང་ཆུབ་སེམས་དེ་ལ་ནི་གཙོ་བོར་བཏང་སྟེ་མ་སྦྱངས་པ་བྱས་ནི་སྔགས་གྱི་ནི་ལྷ་སྐུ་སྒོམ་པ་དང་བསྐྱེད་རིམ་དང་རྫོགས་རིམ་སྒོམ་པ་དེ་འདྲ་ཕྱོགས་ལ་འབྱམས་འགྲོ་གི་འདུག་དེ་ཡིན་པ་ཡིན་ན་ནི་སྐྱེས་འདོད་ལ་ག་རེ་ཟེར། བག་མི་འདོད་པ་དང་བཅས་པ་རེད་ཟེར་སྐྱེས་འདོད་ལ་བག་མི་འདོད་པ་དང་དཔེར་ན་སངས་རྒྱས་ཀྱི་གོ་འཕང་ཅིག་འདོད་པ་ཡིན་ན།

དེ་ཡི་ཕྱིར་སངས་རྒྱས་ཀྱི་གོ་འཕོ་ཞེས་དོན་ཅི་བྱེད་ཀྱང་ཟད་དེ་མེད་ན་མི་འབྱུང་ཞིང་དེ་དང་བྲལ་ན་སངས་རྒྱས་ཀྱི་གོ་འཕང་ཐོབ་པའི། རེ་སྒུག་རེ་སྒུག་གི་ཨ་ཙཱ་ར་སི་ཉི་ཏི་དེ་འདྲ་ཆེ་ཤོས་ཡིན་པར་ཁྱེད་འོངས་པ་ན་ཟས་རྗེས་འགྲོ་ཁོམ་པ་དེ་དུས་རྟག་ཏུ་བྱང་ཆུབ་སེམས་ལ་ཉམས་ལེན་བྱེད་ཅེས་བྱང་ཆུབ་སེམས་ཐུགས་རྒྱུད་ལ་འཁྲུངས་མཁན་དེ་འདྲ་ཆེ་རུ་བ་ཁྱེད་རང་ཡོང་པ་དེ་ཡི་ཚེ་ན་སྟོང་གཅིག་སྨན་པ་ཡིན་ན་ཡང་སྟོད་ཁོང་ཡང་སེ་བ་ཅིག་འགྲོ་གི་འདུག་ཟེར་སྟོད་ཡང་སེ་སེ་ཅིག་ནི་ཆགས་འགྲོ་གི་འདུག་ཟེར་ཡེ་མ་ཐུ་ལ་སྟོང་དེ་ལྟ་བུ་ཤོད་ཡ་མི་འདུག་ཤོད་ས་མི་འདུག་ཟེར་བ་ཡིན་པར། དེའི་རྗེས་དུས་རང་རེ་ཁ་ཅིག་གིས་བྱང་ཆུབ་སེམས་དེ་དཀའ་བས་མི་སྐྱེ་ཟེར་ནས།

ཇོ་བོ་རྗེ་ནི་ལྟ་བའི་སྒོ་ནས་བྱས་ཀྱི་ཡིན་ན་ཇོ་བོ་ལྟ་བ་མཐོ་བ་ཡོད་རེད་ཟེར་དབུ་མ་པའི་ལྟ་བ་རེད། བླ་མ་གསེར་གླིང་པ་དེ་སེམས་ཙམ་རྣམ་བདེན་པའི་ལྟ་བ་ཡིན་ཟེར་ལྟ་བ་དམའ་བ་ཡོད་རེད་དེ་བླ་མ་གསེར་གླིང་པའི་མཚན་གོ་བ་དང་ཅིག་ལམ་སང་ཕྱག་ཐལ་མོ་སྦྱར་བ་དང་ཡང་ན་ནི་ཡར་བཞེངས་པ་ལ་སོགས་པ་ཚུལ་བྱེད་ཅིག་ནི་མི་བཟོད་པ་ལྟ་བུ་ཅིག་གནང་གོ་རེད་ཟེར་དེ་ཐེག་པ་ཆེན་པོའི་གནད་ཤེས་པ་ཅིག་གིས་བལྟས་ན་ནི་ནི་ཧ་ཅང་ནི་བས་ཁྱད་ཆོས་ཆེན་པོ་ཅིག་ཡོད་ཟེར་ནས་རྗེ་རིན་པོ་ཆེས་དེ་གསུངས་པ་རེད་པ་དེ་གསུང་ཡ་དེ་ག་རེ་རེད་ཟེར་ན་བྱང་ཆུབ་ཀྱི་སེམས་དེ་ལས་ལྷག་པ་ཅིག་ཐེག་པ་ཆེན་པོའི་ཆོས་མེད་པ་དང།

དར་རྒྱས་ཆེ་བ་ཡང་བཤེས་གཉེན་བསྟེན་ཚུལ་དང་བྱང་ཆུབ་ཀྱི་སེམས་ཀྱི་མཐུ་ལས་བྱུང་བཀའ་གདམས་གོང་མའི་ཞལ་ནས་སེམས་དེ་མེད་ན། རྣ་རྩར་རྔ་བོ་ཆེ་བརྡུངས་ཀྱང་མི་གོ་བའི་ཏིང་ངེ་འཛིན་ཡོད་ཀྱང་གང་ཡང་མི་འགྲུབ། རྣ་རྩ་ཟེར་དེ་གང་ཟག་ཨ་མཆོག་རྩ་ལ་དཔེར་རྔ་བོ་ཆེ་བརྡུངས་ནས་རོལ་མོ་བཙུར་བ་ཡིན་ན་ཡང་ལོང་མ་ཐོས་པའི་ཏིང་ངེ་འཛིན་བརྟན་པོ་དེ་འདྲ་ཡོད་པ་ཡིན་ན་བྱང་ཆུབ་སེམས་མེད་ན་གེ་ཁའི་སླེབས་ཀྱི་མ་རེད། གང་ཡང་མི་ཕྱིན་ཞེས་དང་བླ་མ་རཱ་ཧུ་ལ་གུཔྟས་ཀྱང་ཡི་དམ་གྱི་ལྷ་ཡི་ཞལ་མཐོང་བ་དང་མངོན་ཤེས་དང་རྫུ་འཕྲུལ་སྟོན་པ་དང་ཏིང་ངེ་འཛིན་རེ་རྒྱུ་ཙམ་ཡོད་པས་དགའ་ཡང་མི་བྱེད་བྱང་སྙིང་རྗེ་དགོངས་སོང་ཟེར། བླ་མ་རཱ་ཧུ་ལ་གྱིས་ནི་ཇོ་བོ་རྗེ་ལ་དེ་འདྲ་གསུངས་པ་རེད་པ་ཇོ་བོ་རྗེ་དེ་དེ་ཀོ་ལའི་མངོན་ཤེས་ལྔ་དང། རྫུ་འཕྲུལ་བསམ་གྱིས་མི་ཁྱབ་པ་ཡོད་པ་དང་ཏིང་ངེ་འཛིན་ཞེ་དྲག་གི་བརྟན་པོ་ཡོད་པ། གསང་སྔགས་ལ་སྦྱངས་ནས་ནི་ང་ད་རེས་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཀྱི་ནི་ཐོབ་ཐུབ་པར་གསུངས་སོ་ནམ་ཞེས་དེ་ལྟ་བུའི་བ་ནི། ཚོད་གཅིག་ལ་སླེབས་ཚར་པ་རེད་ཡིན་ན་ཡང་དེ་ནི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཉིད་པ་དེ་སྒོམས་ཤིག་ཟེར་ནས་བླ་མ་རཱ་ཧུ་ལ་གྱིས་གསུངས་པ་རེད་པ་དེ་མེད་པ་ཡིན་ན་ཡང་ནི་གང་ཡང་སླེབས་ཐུབ་མ་རེད། གཞན་ཡང་མདོ་ལས་ཀྱང་འཁོར་ལོ་རིན་པོ་ཆེ་དེ་མེད་པ་ཡིན་ན་འཁོར་ལོས་སྒྱུར་བའི་རྒྱལ་པོ་དེ་འགྲོ་ཐབས་བྲལ་བ་རེད་པ།

དེ་ལ་བརྩོན་པ་ཡིན་ན་ནི་བརྩོན་རིན་ཆོག་པ་ཞིག་ཡིན་ཞིང་བསྒོམས་ན་མི་སྐྱེ་བ་ཡང་མེད་དེ་འདུས་བྱས་སོ་ན་མི་གནས་པས་ངེས་པར་སྐྱེ་ལ། བྱང་ཆུབ་སེམས་དེ་ལ་བརྩོན་འགྲུས་བྱེད་པ་ཡིན་ན་བརྩོན་འགྲུས་བྱེད་གོ་ཆོད་པ་རེད། གཞན་ཡང་ནི། ལོ་མང་པོའི་བར་དུ་ཕྱག་རྫོགས་ལ་སོགས་པ་དེ་ཚོ་སྒོམ་པ་དང། དེ་ནས་རིམ་གཉིས་ཀྱི་རྣལ་འབྱོར་སྒོམ་པ་ལ་སོགས་པ་དེ་ཚོ་ལས་བྱང་ཆུབ་སེམས་དེ་ལ་ནི་ཁྲི་སྟོང་གཅིག་མཐིལ་ལ་བཞག་ནས་བསྒོམས་པ་ཡིན་ན་བསྒོམས་རིན་ཆོག་པ་ཞིག་རེད། གལ་སྲིད་བསྒོམས་ནས་རྒྱུད་ལ་མི་སྐྱེ་བ་ཡིན་ན་ཁོ་ལ་བག་ཆགས་སུ་འཇོག་ཐུབ་པ་རེད། བསྒོམས་ན་རྒྱུད་ལ་མི་སྐྱེ་བ་ཡང་ཡོང་གི་མ་རེད་རྒྱུད་ལ་སྐྱེ་བ་ཡང་ཡོང་གི་རེད་ཟེར་འདུས་བྱས་སོ་ན་མི་གནས་པ་རེད་ད་ལྟ་གནས་སྐབས་དེ་ལ་བལྟ་གི་ཡིན་ན་བྱང་ཆུབ་སེམས་རིན་པོ་ཆེ་ད་ད་སྐྱེ་ཐུབ་ཡ་ཁྱོན་ནས་ཡོད་མ་རེད་གསུངས་སོང་ནམ་ལོ་བརྒྱ་སྟོང་པ་འགོར་བ་ཡིན་ན་སྐྱེ་གི་མ་རེད་གསུངས་སོང་ནམ་དྲན་གི་རེད་དེ་ཡིན་ན་ཁོ་འདུས་བྱས་ཡིན་སོང་ཙང་འགྱུར་བ་འགྲོ་གི་རེད་ཟེར། བསྒོམས་བསྒོམས་བསྒོམས་པ་དེ་ཡིན་ཟེར་ན་ཡང་ན་ནང་བཤད་ཡིན་ཟེར་ན་ལས་སླ་པོ་བྱས་ནས་རྒྱུད་ལ་སྐྱེ་ཡས་སྐྱེ་ཡས་དུས་ཚོད་ཅིག་ཤར་ཐུབ་ཀྱི་རེད་ཟེར། ཁོ་འདུས་བྱས་ཡིན་སོང་ཙང་འགྱུར་འགྲོ་འགྲོ་ཡས་སྐྱེ་བ་རེད། དེ་ཡང་ཇོ་བོ་ཆེན་པོ་མ་བྱོན་གོང། བོད་དུ་སེམས་བསྐྱེད་མཆོད་པས།

གསོལ་བཞིའི་ལས་ཀྱི་ཆོ་ག་ཡི་སྒོ་ནས་སོ་ཐར་སྡོམ་པ་སྤྱི་སྒྲུབ་འབོགས་པ། ད་ནི་བྱང་ཆུབ་སེམས་ཟེར་མཁན་དེ་འདྲ་མ་རེད། བློ་སྦྱོང་བྱས་ནས་བློ་སྦྱངས་ནས་སེམས་དེ་འགྱུར་བ་འགྲོ་གི་འགྲོ་གི་འགྲོ་གི་བྱས་ནས་སེམས་ཨ་མ་གྱོང་པོ་ཞེ་དྲག་ཡོད་པ་དེ་སེམས་དེ་བློ་སྦྱོང་བྱེད་ཀྱི་བྱེད་ཀྱི་སེམས་དེ་མཉེན་དུ་མཉེན་དུ་མཉེན་དུ་བཏང་ནས་སེམས་དེ་མཉེན་པོ་ཞེ་དྲག་ཆགས་ནས། ཨ་ནི་བྱང་ཆུབ་སེམས་མངོན་འགྱུར་དགོས་མ་གཏོགས་ད་ག་ཆོ་ག། སོ་ཐར་གྱི་སྡོམ་པའི་ཆོ་ག་ནི་སྡོམ་པ་འབོགས་པ་ནང་བཞིན་བྱས་ནས་དེ་འདྲ་ཅིག་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཡས་ཡོད་མ་རེད། ཇོ་བོ་ཆེན་པོས་བོད་པ་རྣམས་ལ་བྱམས་པ་དང་སྙིང་རྗེའི་ངོས་འཛིན་མི་ཤེས་པའི་བྱང་ཆུབ་སེམས་དཔའ་བོད་ཀྱིས་ཤེས་པར་འདུག་ཅེས་མི་མཉེས་པའི་ཚུལ་གསུངས། ཇོ་བོ་ལ་ནི་སེམས་བསྐྱེད་གནང་རོགས་ཞེས་ཟེར་ནས་དེ་འདྲ་མང་པོ་ཞུས་ཏེ་ཁོ་ལ་བྱམས་སྙིང་རྗེའི་བྱང་ཆུབ་སེམས་དཔའ་ནི་ངོ་མི་ཤེས་ཀྱི་བྱང་ཆུབ་སེམས་དཔའ་དེ་བོད་ཀྱིས་ཤེས་ཀྱི་རེད་ཟེར་ང་རྒྱ་གར་བ་རྣམས་ལ་དེ་འདྲ་ཡོད་མ་རེད་ཟེར་ནས་བཀའ་བཀྱོན་གནང་སྟེ་མི་མཉེས་པའི་ཚུལ་གནང་གོ། འོ་ན་གང་དགོས་ཞུས་པས་རིམ་ཅན་དུ་སྦྱོང་བ་ཞིག་དགོས་གསུངས། རིམ་ཅན་དུ་སྦྱོང་དགོས་རེད་མ་གཏོགས་ཅིག་ཅར་དུ་ནི་སྦྱོང་ཡོད་མ་རེད།

བློ་སྦྱོང་བ་དེ་ལ་སྦྱང་ཚུལ་གཉིས་ཡོད་དོ། བྱང་ཆུབ་ཏུ་སེམས་བསྐྱེད་པའི་ཚུལ་ལ་གཉིས་ལས། ད་རྒྱུ་ས་བཅད་དེ་རེད་པ་བྱང་ཆུབ་ཀྱི་སེམས་བསྐྱེད། ཐེག་ཆེན་གྱི་ལམ་གྱི་འཇུག་སྒོར་བསྟན། ཕན་ཡོན་དང་བཅས་པ་ཟེར་དེ་གཅིག་བྱས། ད་བྱང་ཆུབ་ཀྱི་སེམས་བསྐྱེད་ཚུལ་དངོས་ཟེར་དེ་གཉིས་བྱས། གསུམ་པ་དེ་སེམས་བསྐྱེད་ནས་སྤྱོད་པ་ལ་སློབ་ཚུལ་ཟེར་དེ་རེད་པ་ད་ས་བཅད་དང་པོ་དེ་རྫོགས་བྱས་ནས་ས་བཅད་གཉིས་པ་ལ་སླེབས་རེད། ཕན་ཡོན་དེ་རྒྱུན་རིང་པོ་བཤད་དགོས་ག་རེ་ཟེར་ན་མང་པོ་བཤད་དགོས་ཞེས་དང་བ། ཕན་ཡོན་དེ་བཅུ་སྐོར་ཉི་ཤུ་སྐོར་མང་པོ་དང་བ།

ཨ་ཏི་རྗེས་སུ་ན་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་ཚུལ་ལ་གཉིས་བྱང་ཆུབ་ཏུ་སེམས་བསྐྱེད་པའི་རིམ་པ་དངོས་དང་སེམས་བསྐྱེད་ཆོ་གས་བཟུང་བའི་ཚུལ་ལོ། ད་བྱང་ཆུབ་སེམས་བསྐྱེད་ཚུལ་དེ་ལ་དེ་ནས་བྱང་ཆུབ་སེམས་ལ་སྦྱོང་བའི་རིམ་པ་དངོས་ཟེར་དེ་བྱང་ཆུབ་སེམས་ལ་བློ་སྦྱོང་དགོས་ཡ་གཅིག་དང་བློ་སྦྱོང་ད་སོང་ན་དེ་ནས་སེམས་བསྐྱེད་ཆོ་གས་བཟུང་ཚུལ་བྱེད་དགོས་ཡ། སེམས་བསྐྱེད་ཆོ་གས་བཟུང་བའི་ཚུལ་ལོ། དང་པོ་ལ། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་བ་དང་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་བ་གཉིས་ལས། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་ཅན་ཐམས་ཅད་ཡིད་འོང་གི་རྣམ་པ་ཅན་དུ་བསྒྲུབ་པ་ནི

རྗེ་རིན་པོ་ཆེ་ལ་བརྒྱུད་དེ། རྗེ་བླ་མས་གདམས་པ་གཉིས་ཀ་དང་སྦྱར་བའི་བློ་སྦྱོང་ཚུལ་གསུངས་པའི་མན་ངག་ལྟར་བདེན་ཡང་དེ་གཉིས་གཅིག་ཏུ་སྒྲིལ་ནས་ཉམས་སུ་ལེན་པ་དགོས། རྒྱུ་འབྲས་བདུན་མ་དང་བདག་གཞན་མཉམ་བརྗེ་གཉིས་པོ་མན་ངག་གཅིག་ཏུ་སྒྲིལ་ནས་སྦྱོང་བ་དེ་སྐབས་འདིར་སྦྱང་ཚུལ་དེ་རེད། དེ་གཙོ་བོ་དེ་ག་བ་བཤད་པ་རེད་ཟེར་ན་མན་ངག་དེ་རྗེ་རིན་པོ་ཆེ་ནས་བསྟན་པ་རེད་པ་རྗེ་རིན་པོ་ཆེ་ནས་མན་ངག་གཉིས་པོ་དེ་གཅིག་ཏུ་སྒྲིལ་ནས་བསྟན་པ་རེད། དེ་ནས་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱི་ཡི་ག་ལས་དེ་ནས་ཆོ་ག་ལ་རྗོད་རྒྱུ་ཡོད་པ་དེ་འདྲ་བྱེད་ཅེས་ནས། བླ་མ་མཆོད་པའི་ཆོ་ག་མཛད་པ་རེད་པ། ཨ་ནི་བློ་སྦྱོང་གི། མན་ངག་མང་པོ་ཅིག་དཔེ་ཆའི་ཀློག་ཏུ་ཞུས་ཀྱང་མཛད་ནོར་བ། དེ་ཡི་སྐབས་སུ་ཨ་ནི་བདག་གཞན་མཉམ་བརྗེ་དང། རྒྱུ་འབྲས་མན་ངག་བདུན་པོ་དེ་མན་ངག་གཅིག་ཏུ་བསྒྲིལ་ཞིང་ནི་སྦྱོང་བ་སྟེ། དེ་ཡི་སྐབས་སུ་ཨེ་ན་ང་ཚོ་གོ་འགག་གོ་རྒྱུ་ཡོད་པ་དེ་ནི་བྱུང་བ་ཡིན་པ་རེད། དེ་ཡི་སྐོར་ལ་ཡོད་རྒྱུ་ཡོད་བ་ཅིག་ལ་ལྐོག་གྱུར་མ་གཏོགས་ཞེས་པ་ཐོགས་ཆུ་ལས་སྣང་གི་མེད་པས། བླ་མ་མཆོད་པ། བླ་མ་མཆོད་པ་ནང་ལ་དེ་ཉིད་མན་ངག་གཅིག་ཏུ་བསྒྲིལ་ནས་སྦྱོང་ཚུལ་དེ་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་བླ་མ་མཆོད་པ་གི་ཁྲིད་ཡིག་ཆེན་པོ་ནང་ལ་གསལ་པོ་ཞེ་དྲག་གསུངས་འདུག་པ། བདག་གཞན་མཉམ་བརྗེའི་མན་ངག་དེ་ཡིན་ན་ལྐོག་ཆོས་བཀའ་རྒྱ་མ་ཡི་ཁོངས་སུ་མཛད་མ་གཏོགས་ཤི་བ། ཚོགས་ཆོས་སུ་མཛད་ཡོག་མ་རེད་ཟེར། རྗེ་བླ་མའི་གདམས་པ་གཉིས་ཀ་དང་འབྲེལ་བའི་བློ་སྦྱོང་ཚུལ་རྩོམ་པའི་མན་ངག་ལྟར་དེ་ཡང་གཉིས་ཀ་གཅིག་ཏུ་སྒྲིལ་ནས་ཉམས་སུ་ལེན་པ་དགོས། དེ་ཡང་བྱང་ཆུབ་པ་དེ་ཡིན་ཟེར་ན་རྒྱུ་འབྲས་མན་ངག་བདུན་དེ་ལོགས་སུ་གཅིག་བཤད། བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་ཚུལ་དེ་ལོགས་སུ་གཅིག་བཤད་རྒྱུ་མ་ཉམས་སུ་ལེན་ཚེ་སྐབས་ལ་མཉམ་དུ་ཉམས་སུ་བླངས་ན། མན་ངག་གཅིག་ལ་མེད་པའི་གཅིག་ལ་ཟབ་ཁྱད་ཚང་བ་དང་གཅིག་མཉམ་དུ་བསྒྲིལ་བའི་དགེ་མཚན་འབྱུང་བ་ཡོད་རེད་བ། བདག་གཞན་མཉམ་བརྗེའི

སེམས་ཅན་ཐམས་ཅད་སྡུག་བསྔལ་གྱིས་མནར་བ་ལ་མི་བཟོད་པའི་སྙིང་རྗེ་སྐྱེ་བར་བྱེད་པ་ལ་དེའི་གོང་དུ། མ་བུ་གཅིག་པ་ལ་མཐོང་བ་ནང་བཞིན་གྱིས་བྱས་ནས་གཅེས་ཤིང་ཕངས་པའི། ཡིད་འོང་གི་བྱམས་པ་ཀྱང་སྔོན་དུ་མེད་དུ་མི་རུང་བར་བྱས་ནས་བྱམས་པ་སྔོན་དུ་འགྲོ་དགོས་རེད། སྙིང་རྗེ་སྐྱེ་བར་བྱེད་པ་ལ་བྱམས་པ་སྔོན་དུ་འགྲོ་དགོས་རེད། དེ་ལྟ་བུའི་བྱམས་པའང་ད་ལྟ་གཉེན་ལ་ཡིད་འོང་སྐྱེ་ཞིང་དགྲ་ལ་མི་སྐྱེ་བས་སེམས་ཅན་ཐམས་ཅད་གཉེན་དུ་ལྟ་བ་སྔོན་དུ་འགྲོ་དགོས་ཤིང་ཟེར། གཉེན་གྱི་མཐར་ཐུག་ཀྱང་ཨ་མ་ཉིད་ཡིན་པའི་ཕྱིར། སེམས་ཅན་ཐམས་ཅད་མར་བསྒྲུབས་ནས་དྲིན་དྲན་པ་དང་དྲིན་གཟོ་བྱུང་ན།

མདོ་སྔགས་མཐའ་དག་ཁྱད་པར་རྡོ་རྗེ་ཐེག་ཟེར་དུས། མདོ་དང་སྔགས་མཐའ་དག་ནི་ཁྱད་པར་དེ་ནི་རྡོ་རྗེ་ཐེག་པ་ལ་མཐར་ཐུག་གི་ཡོད་པ། རྒྱུད་སྡེ་མཐའ་དག་ཡི་ནང་ནས་ཁྱད་པར་དེ་བླ་མེད་དོན་ལ་ཞུགས་ཀྱི་ཡོད་པ། རིམ་གཉིས་མཐའ་དག་ཡང་བླ་མེད་བརྗོད་བྱ་གཙོ་བོ་རིམ་གཉིས་རེད་བ། དེ་མཐའ་དག་ཡི་ཁྱད་པར་སྒྱུ་ལུས་ལ་ཞུགས་ཀྱི་ཡོད་པ། སྔོན་མེད་ལེགས་བཤད་གཏེར་འབྱེད་ཁྱོད་ལ་འདུད། རྗེ་རིན་པོ་ཆེའི་གསུང་དེ་ཚོ་དེ་འདྲ་རེད་བ། མདོ་དང་སྔགས་མང་པོ་ཞིག་གསུངས་ཡོད་རེད། མཇུག་མ་མཐར་གཏུགས་ནས་བཤད་པ་ཡིན་ན་སྔགས་ལ་ཡར་ཁྲིད་ཡས་ཆེད་དུ་རེད་བ།

ལམ་རིམ་དེ་ལ་བརྟེན་ན་སངས་རྒྱས་སྤར་བཅངས་སུ་འབྱུང། དེ་ཡང་ལམ་གྱི་གོ་རིམ་དེ་ལྟར་མ་སྦྱངས་ན་མི་སྐྱེ་བས་དེ་ཡི་ཕྱིར་དེར་དང་པོ་མར་ཤེས་ནས་སྦྱོང་བ་ཡིན། དེ་ལ་ནན་ཏན་མི་བྱེད་པ་ནི་གང་དག་བདེ་བར་འདོད་པའི་བདེ་བར་སྒྲུབ་ན་གོ་ལོག་ཏུ་སོང་བ་ལྟར། འདོད་པ་སངས་རྒྱས་ཀྱི་གོ་འཕང་འདོད་ལ་སེམས་དེ་སྦྱོང་བ་ལ་མི་འབད་ན་ལག་ལེན་གོ་ལྡོག་པ་ཡིན་ཟེར། འདོད་ཡས་དེ་ག་རེ་ཟེར་ན་སངས་རྒྱས་ཀྱི་གོ་བོ་འདོད། སངས་རྒྱས་ཀྱི་གོ་འཕང། ཐོབ་ཡས་ཀྱི་རྒྱུ་སེམས་དེ་མ་སྦྱངས་པ་ཅིག་ཡོད་པ་ཡིན་ན་དེ་ནས་ལག་ལེན་གོ་ལྡོག་པ་རེད། གསང་སྔགས་ཀྱི་མྱུར་ལམ་ལ་བརྩོན་ཀྱང། གཙང་དུ་འགྲོ་དགོས་པའི་མི་ཞིག་རྟ་དྲག་པོ་ཞོན་ནས་སོང་སོང་སྟེ་མཐར་གཙང་དུ་སླེབས་སོང་སྙམ་ཙམ་ན་གཙང་དུ་མ་སླེབས་པར་ཀོང་པོ་རོང་དུ་སླེབས་པ་ལྟར་འབྱུང་བ། འགྱུར་བས་བྱང་ཆུབ་ཀྱི་སེམས་སྦྱོང་ཐབས་ལ་འབད་དགོས། ཅེས་རྡོ་རྗེའི་རྣལ་འབྱོར་པ་དེ་ཐོག་མར་འདོད་ཡས་དེ། སངས་རྒྱས་ཀྱི་གོ་འཕང་འདོད་དགོས་རེད། ཁོ་དཀའ་ལས་རྒྱག་རྒྱག་རྒྱག་ནམ་ཞིག་ཙམ་ན་དེ་ནི་ཐེག་དམན་དགྲ་བཅོམ་པའི་གོ་འཕང་ཅིག་ཐོབ་པ་སྟེ་གཙང་ལ་ཡར་འགྲོ་ཡས་འདོད་ཡོད་བྱས་ནས་རྟ་གཅིག་ལ་ཞོན་འགྲོ་གི་འགྲོ་གི་བྱས་ནས་ནམ་ཞིག་ཙམ་ལ་གཙང་ལ་མ་འགྲོ་བ་བྱས་ནས་ཤར་ཕྱོགས་ནས་མར་ཀོང་པོ་རོང་དུ་མར་ཕྱོགས་ལ་སླེབས་སོང་ན་གོ་ལོག་ཁ་ནོར་བ་རེད་བ། ལྷག་དེ་འདྲ་བྱས་ཡོད་ས་བྱང་ཆུབ་སེམས་ལ་མ་སྦྱོང་བ་ཅན་ནི་སངས་རྒྱས་ཀྱི་གོ་བོ་འབྲུ་གཡས་ཀྱི་སངས་རྒྱས་དཔའ་བྱང་སུ་སྟོད་བར་སྲས་དེ་འདྲ་མང་པོ་ཆེ་སྦྱངས་པ་ཡིན་ན་ལྷའི་ས་དེ་ལོང་ག་ནང་ནས་ལོང་པ་ཁུག་ཆུག་བྱས་ན་ལེགས་ཀྱི་རེད། སྦས་དགོས་སེ་མ་ཤི་བྱི་བ་ལ་ཡང་དཔེར་ན། རི་མོ་བྲི་བ་ལ་ཡང། གཞི་བྱ་བ་ལྗང་བུའི་ཁུར་མ་སྨྱོ་ན་མི་འོང་བ་བཞིན་དུ་སེམས་ཅན་ཐམས་ཅད་ལ་སེམས་སྨྱོ་མ་འགྲོ། སེམས་མ་སྨྱོ་ན་བྱང་སྙིང་རྗེ་གསུམ་གང་དགོངས་ཀྱང་ཕྱོགས་རིས་གཅིག་ལ་མི་སྐྱེ་བས།

ཡེ་ནས་དེ་རེ་རེ་རེ་ནས་དམིགས་ཀྱིས་བཀར་དུས་དེ་གཅིག་ལ་སྐྱེས་ཡོད་མ་རེད། གཅིག་ལ་སྐྱེས་ཡོད་མ་རེད། ཚོགས་པ་གང་ལའང་མཉམ་དུ་བྱེད་ཀྱིན་ནས་སེམས་ཅན་ཐམས་ཅད་ལ་བཏང་སྙོམས་བྱེད་ཀྱིན་སང་སང་ར་མི་ཆེ་དྲན་གྱིན་ནས་སེམས་ཅན་ཐམས་ཅད་སྒོམ་པའི་ཡུལ་དུ་བྱས་ནས་སྒོམ་པ་བྱེད་པ་ཡིན་ན། ནི། མ་བརྟགས་མ་དཔྱད་པའི་ཚེ་ན་བཏང་སྙོམས་སྐྱེས་ཚར་རེད་འདྲ་ཅིག་ཡོད་རེ་རེ་རེ་ནས་བརྟག་དྲ་གོ་ལ་སེམས་ཅན་གཅིག་ལ་བཏང་སྙོམས་སྐྱེ་མ་ཐུབ་དེ་འདྲ་ཆགས་ཀྱི་རེད། དེ་འདྲ་སོང་སོང་གཏོང་རྒྱུ་ཡོད་མ་རེད། ནི་རེ་རེ་རེ་ནས་དམིགས་ཀྱིས་བཀར་ནས་སྒོམ་དགོས་རེད། དེ་ལ་ཡང་སྒོམ་ཚུལ་མི་འདྲ་བས།

ཁོ་མེད་ན་རང་གི་སྐྱེ་འཆི་ཅན་འདོད་མི་ཐོ་བས་ཀྱི་གཉིད་པས་དགའ་པོ་ཉིན་པོ་བྱེད་ས་ཡང་ན་ན་རང་གི་ཕ་མ་འདྲ་མི་དེ་འདྲ་ཡོང་གི་རོ་བ་གཉིད་ཐག་ཐུབ་པ་ཅིག་ཡོང་གི་རོ་བ་འོ་དེ་ཐག་ཐུབ་པ་ཅིག་སྲོག་ལོང་གཏོང། ཡང་དགྲ་ཡང་མ་ཡིན་གྱི་གཉིད་ཡང་མ་ཡིན་གྱི། ཁོ། བདེ་བ་བྱུང་ནས་དགའ་ཚོད་སུས་བྱས་མེད་འདི་གྱིས། སྡུག་བསྔལ་བྱུང་ནས་ནི་ཡང་དགའ་ཚོད་སུས་བྱས་མེད་འདི་གྱིས། འདུ་ཚོད་མེད་འདི་གྱིས་ག་རེ་བྱུང་ནས་འདི་འདི་གྱིས་ཡར་བ་དོག་ཁྱེད་ཀྱི་སེམས་ཅན་གཅེས་རོ་བ་འོ་དེ་གསོན་པོ་དེ་སྲོག་ལོང་གཏོང་བྱུང་ན་རང་གི་འདོད་དེ་སྲོག་ལོང་གཏོང་དེ་རང་གི་དེ་གསོན་པོ་དེ་ལ་སྨན་ནི་བློ་ག་འདྲ་བྱེད་ཀྱི་དོ་བདག་དེ་ཀོ་ལས་སློང་རེ་ཐོག་མི་འདྲ་སོང་ཁྱི་ཡོང་རོ་བ། བློ་རིང་ཐུང་གསུམ་སྐྱེ་ཡོང་རེད་བ། གཅིག་ལ་ཡིན་ན་ནི་ཆགས་པ་ཤུགས་དྲག་པོའི་སྒོ་ནས་ཁོ་པའི་སྡུག་བསྔལ་ཅུང་ཟད་ཙམ་ཡང་མི་བཟོད་པ་ཅིག་ནི་ཁོ་ལ་སྡུག་བསྔལ་ཕྲན་བུ་ཅིག་བྱུང་བ་ཡིན་ན་ཡང་རང་གིས་མི་བཟོད་པ་ཞིག་སྐྱེ་ཡོང་གི་རེད་བ། གཅིག་ལ་ཡིན་ན་ནི། བདེ་བ་བྱུང་བ་དེ་མི་བཟོད་པ་ཅིག། ཁོ་ལ་དཔེ་སྡུག་པོ་བྱུང་བ་ཡིན་ན་རང་གི་བློ་ཚིམ་བྱས་ནས་དཔེ་དགའ་ཐག་ཆོད། ཁོ་ལ་ཐ་ན་ཆ་བཞག་གིས་ནི་མི་གཞན་གྱིས་ཁ་ཅིག་གཏོང་པ་ཡིན་ན་ཡང་དགའ་ཚོར་ཡོང་གི་འདུག་ང་ཚོ་མི་གཞན་གྱིས་སོ་སོའི་དགྲ་བོ་དེ་ལ་ཁ་གཏོང་ན་སོ་སོ་དགའ་པོ་བྱས་ནས་ད་ལྟའི་ཁོ་ལ་སྐད་ཆ་དྲིས་ནས་ད་ལྟའི་ག་རེ་རེད་ཟེར་སྐད་ཆ་དྲིས་དགོས་ཡས་དེ་འདྲ། ཡོང་གི་འདུག་པ། ཁོ་སྡུག་པོ་ཞེ་དྲག་བྱུང་ཞག་ན་ཚ་ཞེ་དྲག་ཁོ་ཕན་པོ་བྱུང་སོང་ཟེར་རམ་ཞེས་ཁ་ནས་མ་བཤད་ནའང། སེམས་ནས་དེ་འདྲ་ཞིག་དྲན་གྱི་འདུག། འགའ་ཞིག་གིས་ཁ་ནས་བཤད་ཀྱི་རེད་བ་ཁོ་ཕན་པོ་ཞེ་དྲག་བྱུང་ཁོ་ད་ན་རུལ་བྱས་ཏེ་སྟོབས་ཡག་ཤག་ཙམ་སོང་ནམ། དེ་ག་རེ་རེད་ཟེར་ན་ཡིད་དུ་མི་འོང་བ་རྣམ་པ་གཅིག་ཏུ་མཐོང་བ་རེད་བ། དེའི་འཐུམ་བྱུང་བ་རེད་བ་དང་སྒྲ་ཡི་དོག་མ་དེ་ལ། དྲ་མ་འདི་ཆུ་དོན་རེ་བྱས་ནའང་སོང་ཟེར་རམ་དྲན་ནས་དེ་འདྲ་རིང་ཐུང་གཉིས་བྱུང་བ་རེད་བ། ད་བར་མའི་སེམས་ཅན་དེ་ལ་ག་རེ་བྱེད་ཀྱི་འདུག་ད་ཟེར་ན་ཁོ་ལ། ཡག་པོ་བྱུང་ནའང་དགའ་ཚོར་ཡང་མི་སྐྱེ་སྡུག་ཚོར་ཡང་མི་སྐྱེ་སྡུག་པོ་བྱུང་བ་ཡིན་ན་དགའ་ཚོར་ཡང་མི་སྐྱེ་སྡུག་ཚོར་ཡང་མི་སྐྱེ་དེ་འདྲའི་བློ་མི་འདྲ་བ་གསུམ་སྐྱེས་པ་རེད། དེ་གསུམ་སྐྱེས་ཚར་སོང་ན་ཡང་ན་རང་གི་དགྲ་དེ་ལ་དམིགས་བྱས་ནི་ཁོ་ལ་དེ་འདྲ་སྡུག་བསྔལ་བྱུང་ན་དགའ་བ་དང་བདེ་བ་བྱུང་ན་མི་དགའ་བ་སྐྱེ་དེ་འདྲ་རིང་ཡས་ཀྱི་བློ་ཅིག་སྐྱེས་པ་རེད། དེ་རིང་དགོས་ཡས་ཀྱི་རྒྱུ་མཚན་ག་རེ་རེད་བསམ་བློ་གཏོང་དུས་ཁོ་ལ་ཁོ་ང་ལ་སྐད་ཆ་དེ་འདྲ་དེ་འདྲ་ཞིག་བཤད་སོང་ང་ལ་སྨད་ར་དེ་འདྲ་དེ་འདྲ་ཞིག་གཏོང་སོང་ཡང་ན་ནི་ང་ལ་ཉེས་དག་དེ་འདྲ་ཞིག་གཏོང་སོང་ཡང་ན་ནི་ང་གི་རྒྱུ་ཅ་ལག་དེ་ཚོ་འཕྲོག་སོང། ཡང་ན་ནི་ནི་ང་ལ་སྐུར་བ་བཏབ་ཀྱི་འདུག་ས་རྣམས་སུ་རྒྱུ་མཚན་དེ་ལྟ་བུ་ཤེས་མ་ཐུབ་བཞིན་ཤེས་མ་རེད་བ། རྒྱུ་མཚན་དེ་འདྲ་ཅིག་ཤེས་ལ་བརྟེན་ནས་ནི་ཚེ་འདི་ལ་དེ་དེ་ལྟ་བུ་བྱེད་པ་ཡིན་ན་ཁོང་སྐྱེ་བ་ཐོག་མ་མེད་པ་ནས་རང་ལ་ཕན་ཐོགས་ད་ལྟ་གཉེན་དེ་ལས་ཀྱང་ལྷག་པ་བྱས་ནས་ནི་མང་པོ་ཅིག་བྱས་ཚར་རེད། གཉེན་མང་པོ་བྱས་ཚར་རེད་གཉེན་ནང་ནས་གཉེན་མཐར་ཐུག་ང་རང་ཚོ་མ་ཡང་མང་པོ་ཅིག་བྱས་བྱས་ནས་ང་རང་ཚོ། ཚང་མ་རེ་བ་བཅོལ་དགོས་ཡས་ཀྱི་དེ་འདྲའི་ཤ་ཡོད་ཞིག་མིན་ཏེ་ད་ལྟ་དགྲ་བོ་དེ་ལ་རང་གིས་མ་བྱས་པ་དེའི་ཚེ་ན་ནི་རང་ཉིད་དེ་ཡི་ཕྲུ་གུ་ལ་སྐྱེས་ཏེ་ཁོ་ལ་ཕྲུ་གུ་དེ་གས་གས་ཤིག་མ་རེད།

རང་གི་ཁ་མི་ཕྱོགས་གཅིག་ནས་ཡར་བསུས་ནས་རང་མགོ་ཐོན་པ་དེ་འདྲ་བཟོ་ཡས་མང་པོ་ཅིག་བྱས་ཚར་བ། མང་པོ་བྱས་ཚར་བ། ཨ་དེ་བྱས་ཚར་བ་ཡི་ས་ནི་ད་ལྟ། གནས་སྐབས་ཀྱི་རྒྱུ་མཚན་ཕྲན་བུ་ཕྲན་བུ་སོགས་ལ་བརྟེན་ནས་ཡིད་དུ་མི་འོང་བར་མཐོང་དགོས་ཡས་རྒྱུ་མཚན་ཡོད་མ་རེད་པ་སྔ་མ་ཕས་ད་ག་རེ་མི་བལྟ་བ་རེད་ད་ལྟ་དགྲ་བྱས་ནས་སོ་སོ་ལ། ཡང་ན་རང་གི་མགོ་ལ་རྒྱུག་པ་གཞུས་པ་ལ་སོགས་པ་དང་ཡང་ན་ནི་ཚིག་རྩུབ་ཏོག་ཙམ་ཅིག་ལབ་པ་ལ་སོགས་པ་དང་ཡང་ན་ནི་རང་གི་ཁ་མཆུ་དབང་ཐོར་འཕྲོག་འགྲོ་བ་ལ་སོགས་པ་དང།

དེ་དགུའི་རྒྱུ་མཚན་གེ་གེ་ཡོད་མ་རུ། གེ་གེ་ཡོད་མ་རེད་ཁོ་སྐྱིད་པ་རུ་བ་ན་ནིང་ཕན་ཐོགས་པ་དང་ད་ལོ་དགྲ་བྱེད་པ་གཉིས་རུ་དེ་ཁོ་ཕན་ཐོགས་པ་སྐྱིད་པ་སྐྱིད་ཆུང་རུ་དེ་རུ་བ། ཨོ་དེ་ཡོད་ས་ནི། རང་སྐྱེ་སྔོན་ནས་ཁོ་ཕེབས་མི་ཕེབས་འབའ་མང་པོ་བགྲོས་ཚར་རེད་རྒྱུ་མཚན་ཕྲན་བུ་ཅིག་ལ་བརྟེན་ནས་ཁོ་དགྲ་རེད་ཟེར་ནས་བལྟ་དགོས་ཡའི་རྒྱུ་མཚན་མི་འདུག་གསུངས་སོང་ནས། ད་གཉེན་དེ་ལ་ད་བར་ད་ལྟ་ཆགས་པ་སྐྱེ་དགོས་ཡའི་རྒྱུ་མཚན་ག་རེ་འདུག་ལྟ་དེ་ཁོ་ལ་རང་ལ་ཕན་ཅུང་ཟད་ཅིག་ཐོགས་པ། ཚེ་འདི་ལ་ཕན་ཅུང་ཟད་ཅིག་ཐོགས་པ་དེ་ལ་བརྟེན་ནས་རང་ཁོ་ལ་འབྲལ་མི་ཐུབ་པ་ཞིག་དང་གཉེན་གྱི་མཐར་ཐུག་ཅིག་ལ་བརྩི་བ་རེད་པ། ད་དེ་ནང་བཞིན་བྱས་ན་འདྲ་དེ་ནང་བཞིན་བྱས་ཤིག་ན་སྐྱེ་བ་སྔ་མ་སྐོར་ལ་རང་ལ་ཉེས་དག་གཏོང་བ་ཡི་མང་པོ་ཅིག་བྱུང་ཚར་བ། དེ་ལས་ལྷག་ཏུ་བྱས་ན་རང་གི་མགོ་བོ་བཅད་པ་ཡི་བའི་གྲངས་མེད་མང་པོ་བྱས་ཚར་བ། ཚེ་འདི་ཡི་ནི་ཕན་ཕྲན་བུ་ཅིག་བཏགས་པ་རེད་དེ་སྐྱེ་བ་སྔ་མ་སོགས་ལ་རང་ལ་འདྲ་བྱས་ཤིག་ན་སུས་རེ་བྱེད་དགོས་ཡ་མང་པོ་བྱུང་ཚར་བ། རང་གི་ཁ་ཆུ་ཧོང་ཐོར་འཕྲོག་འགྲོ་བ་ལ་སོགས་པ་དེ་ཚོ་ཡ་མང་པོ་བྱས་ཚར་བ། རང་གི་ལུས་ཁོ་གིས་ཡི་ནི་ཟོས་ཤིག་ན་ཟོས་པ་ཕྱོགས་གཅིག་ཡ་སྤུངས་ཀྱི་ཡིན་ན་འཇིག་རྟེན་གྱི་ཁམས་སུ་མི་ཤོང་བ་ལྟ་བུ་ཞིག་ཁོས་ཟོས་ཚར་བ། ད་ལྟ་གཉེན་ཡིན་ཟེར་གྱི་དེ་ཡ་འདྲ་ད་དགྲ་མང་བྱས་ཚར་བ།

ནི་མ། བཀྲ་ཤིས་ཏེ། ད་གིན་མགོ་བཙུགས་དེ་ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་པ་དངོས་ཟེར་མཁན་དེ་ནས་མགོ་བཙུགས་རེད་པ་དེ་ལ་རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་ལས་བཟློག་པ་དང་ལམ་ཇི་ལྟ་བུ་ཞིག་གིས་འཁོར་བ་ལས་བཟློག་པ་དང་གཉིས་བྱས། རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་ལས་བཟློག་པ་སུ་ཡིན་ཏེ། ནི། མི་ཁོམ་བརྒྱད་སྤངས་ནས་དལ་བ་བརྒྱད་ཚང་མཁན་དལ་བ་བརྒྱད་དང་འབྱོར་པ་བཅུ་ཚང་མཁན་གྱི། རྟེན་དེ་ལྟ་བུ་ཞིག་གིས་ནི་འཁོར་བ་ལས་བཟློག་གི་རེད་མ་གཏོགས་རྟེན་ཡེ་མ་ཅིག་གིས་བཟློག་ཐུབ་ཀྱི་མ་རེད། ད་ལམ་ཇི་ལྟ་བུ་ཞིག་གིས་བཟློག་པ་སུ་ཡིན་ཏེ་ལམ་དེ་ལ་ལྷག་པའི་བསླབ་པ་རིན་པོ་ཆེ་རྣམ་པ་གསུམ་ལས།